གཞོན་སྐྱེས་དང་ཤེས་ཡོན། གཞོན་སྐྱེས་དང་ཤེས་ཡོན། འདི་ག་ཨ་མི་རི་ཀའི་རླུང་འཕྲིན་ཁང་བྷི་ཨོ་ཨེ་ཡིས་གཞོན་སྐྱེས་དང་ཤེས་ཡོན་ཅེས་པའི་ལེ་ཚན་འདི་ནི་རང་རིགས་བློ་གསར་གཞོན་སྐྱེས་རྣམས་ཀྱི་ཆེད་དུ་གཙོ་བོ་གཞོན་སྐྱེས་རྣམས་ཀྱི་ངོས་ནས་ཤེས་ཡོན་སློབ་གསོ་དང། ཆབ་སྲིད།
མང་གཙོ། འགྲོ་བ་མིའི་ཐོབ་ཐང་དང་གཞོན་སྐྱེས་ཀྱི་མི་ཚེའི་ལོ་རྒྱུས་སོགས། སྤྱི་ཚོགས་ཀྱི་གནད་དོན་གང་ཅིའི་ཐད་བགྲོ་གླེང་དང་བརྗེ་ལེན་བྱེད་རྒྱུར་དམིགས་བསལ་བསྐྲུན་པའི་ལེ་ཚན་དེ་ཡིན་པས་རྣམ་པ་ཚོས་ལེ་ཚན་འདིའི་ནང་ཞལ་པར་བརྒྱུད་དེ་མཉམ་ཞུགས་གནང་རོགས་གནང་ཞུ་བ་དང་ཆབས་ཅིག་ཏུ། ང་ཚོའི་གཟའ་འཁོར་འདིའི་གཞོན་སྐྱེས་དང་ཤེས་ཡོན་གྱི་ལེ་ཚན་དེ་ད་ལྟ་པད་མ་བདེ་ཆེན་ལགས་ཀྱིས་འགོ་འཛུགས་ཞུ་གི་རེད།

གློག་ཀླད་སྐོར་ནས་ཀམ་པུ་ཏར་སྐོར་ནས་སྐད་ཆ་བཤད་དུས་ད་ཕལ་ཆེ་བ་དུ་ཅིག་ང་ཚོའི་ད་ནམ་རྒྱུན་གྱི་ལས་ཀ་ད་ཆུང་ཆུང་ཅིག་འདི་ཡང་མ་ཅིག་ད་ང་ཚོ་བསམ་སྟངས་དེ་ཡོད་རེད་ད་ཡིན་ནའི་ད་ཀམ་པུ་ཏར་ཚན་རིག་ནང་ད་ང་ཚོ་སྡེ་ཚན་དཔེ་མང་པོ་ཡོད་རེད་དཔེ་མང་པོ་ཡོད་རེད་ཞེན་དང་པོ་ཨ་ནི་ད་ད་ང་རང་འདྲ་བོ་ཆ་བཞག་ན་ད་ཀམ་པུ་ཏར་གྱི་ང་ཚོའི་གི་ད་དཔེར་ཆ་བཞག་ན་ད་ང་ཚོ་བོད་གཞུང་ད་ང་ཚོ་བོད་གཞུང་འདྲ་བོ་ཆ་བཞག་ན་བོད་གཞུང་ལ་ང་ཚོ་དྲ་རྒྱ་ཁག་མང་པོ་ཡོད་རེད་བ། ཨ་ནི་ད་དྲ་རྒྱ་ཁག་མང་པོ་ཡོད་དུས་ད་དྲ་རྒྱ་ཁག་དེ་ཚོ་གིས་ག་འདྲ་ཅིག་བཟོས་ཡོད་མེད་དང་ཨ་ནི་དེ་ད་མི་ཚང་མས་ད་དྲ་རྒྱ་དེ་མ་མཐོང་དུས་འདི་དོན་གཅིག་པོ་མིན་པ་ལ་ཁོ་རང་བཟོས་སྟངས་དང་ཨ་ནི་ག་འདྲ་རྒྱབ་དགོས་ཡོད་མེད་ད་ང་ཚོ་དེང་སང་དེ་ཡང་མ་གཅིག་ད་ང་ཚོས་ཀྱི་ནམ་རྒྱུན་གྱི་དྲ་རྒྱ་ཐོག་ནས་ད་འབྲེལ་བ་བྱེད་དུས་ཡང་མ་ཁ་པར་བཏང་ནས་ནས་རེད་ཨ་ནི་གཅིག་ད་ང་ཚོ་གི་ཨིམེལ་བཏང་བ་ཡིན་ནའི་ད་དེ་ལ་ཉེན་ཁ་ཅིག་ཉེན་ཁ་མང་པོ་ཅིག་ཡོད་རེད་བ་ད་དེ་འདྲ་ད་མི་གཞན་པ་གིས་དུ་ཡང་མ་གཅིག་བྱེད་ད་དེ་ཚོ་སྲུང་སྐྱོབ་བྱེད་ཀྱི་སྡེ་ཚན་གཅིག་ཤུགས་ཆེན་པོ་ཅིག་ད་ང་རང་སློབ་སྦྱོང་བྱེད་ནང་ལ་ད་དེ་ལ་ཨིན་ཇི་སྐད་ཐོག་ནས Computer Security ཞུ་གི་ཡོད་རེད་ཨ་ནི Computer Security དེ་ད་ཤུགས་ཆེན་པོ་ཅིག།

ང་ཚོས་ཀྱི་ད་སྔོན་མ་སྔོན་མ་ཡིན་ན་ད་གློག་ཀླད་མ་ཐོན་སྔོན་ལ་ཡིན་ན་དཔེར་ན་བྱས་ན་ད་མི་ད་གཞིས་ཆགས་གཅིག་ལ་མི་ག་ཚོད་ཡོད་མེད་འདྲ་བོ་བྱས་ན་ང་ཚོ་འདི་ཚང་མ་གཅིག་ལ་ད་དངོས་གནས་ཀྱི་ཤུ་གུ་ནང་བྲིས་བཞག་ཡོད་རེད་ད་འདི་ཚང་མ་དེང་སང་ད་ཀམ་པུ་ཏར་ནང་དུ་བླུགས་དུས་ད་དེ་ཚོ་དང་པོ་དེ་ཅིག་ད་ལྟ་ཞེ་དྲག་མང་པོ་མེད་དུས་ད་ལས་སླ་པོ་ཅིག་ཡོད་རེད་ད་ཡང་མ་བྱེད་ད་ད་དེ་ཚོ་དེ་མང་རུ་མང་རུ་མང་རུ་འགྲོ་དུས་ཁོ་ཚོ་ལ་ག་འདྲ་ད Maintain ག་འདྲ་བྱེད་དགོས་ཡོད་མེད་ཅིག་ད་དེ་གཅིག་པོ་མིན་པ་ཨ་ནི་དེ་ལ་ཨིན་ཇི་སྐད་ནས Data Base ལབ་ཀྱི་ཡོད་པ་ང་ཚོས་ཡོད་ད Data ཅིག་ལའོ། ལ་རེ་གནས་ཚུལ་ཐོག་ད་དེ་ཚོ་ཚང་མ་གསོག་སྒྲུབ་བྱས་འབྱོར་བ་ལའོ། ཨ་ལའོ། དེ་ཚོ་སྡེ་ཚན་སོ་སོ་སོ་དབྱེ་བྱས་ལའོ།

རྒྱ་གར་ལ་ཡིན་ན་ང་ཚོ་ད། ང་རྒྱ་གར་གྱི་ལྡི་ལི་ལྡི་ལིར་མཐོ་སློབ Indira Gandhi Indira Gandhi College of Engineering ལ་ལོ་བཞི་སློབ་སྦྱོང་བྱས་ཡིན། དེ་དེ་དུས་དང། དེ་ལ་ཁྱད་པར་ཤུགས་ཆེན་པོ་འདུག་ག་རེ་བྱུང་སོང་ན་ང་ཚོ་རྒྱ་གར་ལ་ཡིན་ན། ཟླ་བ་དྲུག་ལ་སློབ་ཚན་དེ་རྗེས་བརྒྱད་ཁོ་རང་ད་སྦྱང་དགོས་རེད་ཨ་ནི། དེ་ལ་ཡིན་ན་ཟླ་བ་དྲུག་ལ་སློབ་ཚན་བཞི་སློབ་ཚན་གསུམ་བྱས་ད་དེ། སློབ་ཚན་དེ་གཅིག་མང་ཉུང་གི་ཁྱད་པར་གཅིག་བྱས་ཨ་ནི། ད་སློབ་ཚན་སློབ་ཚན་དེ་ལ་ཉུང་བ་ཡི་དང་དེ་ལ་དཔེ་ལས་སླ་བ་ཨེ་འདྲ་འདྲ་མ་རེད་ཤག་ད་དེ་ལ་ག་རེ་འདུག་ལབ་ན། ང་ཚོ་སློབ་སྦྱོང་གཅིག་བྱས་པ་ཡིན་ན་ཞིབ་ཚགས་པོ་ཅིག་ད། ཆུ་འཇུས་ནས་བྱས་དཔེ་ཁོ་རང་ད། ཅིག་ད་རྒྱས་པོ་བྱས་ནས་ད་རྒྱས་པོ་བྱས་ནས་དཔེ། ཞིབ་ཕྲ་བོ་བྱས་བྱེད་ངེས་འདུག་ད། དེ་རྒྱ་གར་རུ་རྒྱ་གར་ལ་ཡིན་ན་ང་ཚོ་ཟླ་བ་དྲུག་སློབ་ཚན་བརྒྱད་མ་བྱས་པ་དང་མདོར་བསྡུས་མདོར་བསྡུས་མདོར་བསྡུས་བྱེད་ཅིག་མང་པོ་ཅིག་སྦྱངས་ཡིན་ནས་ད། དུ་ལྟ་དུས་ཚང་མ་ཅིག་གོ་མྱོང་བ་འདྲ་བོ་ཅིག་ལ་ཡང་ཅིག། སོ་སོ་ཅིག་ད་ང་ཚོའི་གི་དངོས་གནས་ཀྱི་ཅིག Practical ང་ཚོའི་ནམ་རྒྱུན་གྱི་ད་མི་ཚེ་ནང་ཅིག་བེད་སྤྱོད་གཏོང་ག་འགྲོ་དུས་ཀྱང་ཅིག་ཞུ་ཞུ་སོ་སོ་མ་ཤེས་འདྲ་བོ་ཅིག་ད་དེ་ལ་ཡིན་ན་ཁོ་ཚོའི་གི་དཔེ་ཁོ་རང་ནམ་རྒྱུན་གྱི་ད་ང་ཚོའི་གི་ད་མི་ཚེ་ནང་ལ་ག་འདྲའི་བེད་སྤྱོད་གཏང་དགོས་ཡོད་མེད་དེ་ཚོ་ལ་ཤུགས་ཆེན་པོ་ཅིག་དོ་སྣང་བྱས་ད་ལབ་ཀྱི་ཡོད་ཙང་ཨ་ནི་དེའི་ཁྱད་པར་ཤུགས་ཆེན་པོ་མཐོང་ཟེར་བ་དེ་ལ་ད་དཔེར་ན་སློབ་ཚན་གཅིག་གི་ནས་ཞིབ་ཕྲ་བོ་བྱས་ནས་དཔེ་ཁོ་རང་རྩ་བ་ནས་ཁོ་རང་ཅིག་ད་ལབ་ཡོང་སྡོད་ཅིག། འདི་འདྲ་བཟོ་ཨེ། ད་དམིགས་བསལ་གྱིས་ད་ཨ་རི་སོང་ཙང་མཐུན་རྐྱེན་ནི་དཔེ་ཁོ་རང་ད་ཡག་ག། མཐུན་རྐྱེན་ནི་ཡག་ག་ཡོད་རེད་ཨེ། མཐུན་རྐྱེན་ཡག་ག་མ་ཟད་ང་ཚོའི་དཔེར་ན་བྱས་ན་གློག་ཀླད་ཀྱི་སློབ་སྦྱོང་བྱེད་དུས་ད་དེ་ལ་ང་ཚོའི་ད་དབྱིན་ཇི་ཡིན་ན Software ལབ་ཡོད་ར Software མང་པོ་ཞིག་དགོས་ཡོད་ར། Software ལའང Software མང་པོ་ཞིག་དགོས་ཡོད་རེད་ད་དེ་ཚོ་དགོས་ཡོད་དུས་དཔེར་ན་བྱས་ན་ད་རྒྱ་གར་སློབ་གྲྭར་འགྲོ་བཞིན་ན་མང་ཆེ་སོ་སོ་དངུལ་གྱིས་ད་ཉོ་ཨེ་དང་ཨེ་འདྲ་རེད་ར་མང་ཆེ་ཅིག་སོ་སོ་ཡི་ཉོ་དགོས་འགྲོ་ཞིག་རེད་སློབ་གྲྭ་གི་ད་མཐུན་རྐྱེན་ཁ་ཁོ་ཞོ་མ་བདེ་བ་རེད་ན། ང་ཚོས་སྟོབས་རྒྱལ་ག་འདྲའི་ཞིག་ནས་དཔལ་འབྱོར་དེ་འདྲ་ང་ཚོ་ད་ཡ་མ་ཏིང་ཏང་ད་པར་འདྲ་བོ་ཅིག་ང་ཚོ་ད་ང་ཚོ་ཡི་ད་སོ་སོ་ག་རེ་ཡིན་ནས Poster འདྲ་བོ་ཅིག་བཟོས་པ་ཡིན་ནས་ད Photoshop ལ་བེད་སྤྱོད་བཏང་བ་ར་དེ་ཚོ་འདྲ་བོ་དེ་ཚོ་འདྲ་བོ་བྱས་ན་ད་རྒྱ་གར་རྒྱ་གར་ལ་ཡིན་ན་ང་ཚོ་ཡི་སོ་སོ Project ཅིག་ཆེད་དུ་འདི་ཅིག་བཟོ་བ་ཡིན་ནས་སོ་སོ་ཉོ་བ་ར་ཡང་དེ་ལ་ཡིན་ན་ཁོ་ཚོ་སློབ་གྲྭ་གི་རང་མཐུན་རྐྱེན་བྱེད་ནས་སློབ་གྲྭ་གི་རང Username དང Password དེ་སོ་སོ་སོ་སོ་རང

ཞིབ་ཕྲ་ཞིབ་ཕྲ་བོ་གཅིག་དེ་ལ་ད་སློབ་སྦྱོང་བྱས་འདུག་ད་རྒྱ་གར་ལ་ལྟ་དུས་དེ་ལྟ་དེ་ཅིག་དེ་འདྲ་ད་རྒྱ་གར་ལ་དེ་སྒྲོག་འདྲ་བ་འདྲ་བོ་ཅིག་དེ་ང་ཚོ་སློབ་ཚན་མང་དྲག་ནས་ཅིག་འདི་འདྲ་བོ་ཞིག་རེད་སོང་ཟེར་ར་ཨ་ནི་གཞན་ཨ་ཨ་ནི་གཞན་པ་ཅིག་ད་ཨ་སློབ་གྲྭ་དེ་ལ་ད་ད་དགེ་རྒན་དང་ད་སློབ་ཕྲུག་དང་ག་རེ་ནས་ཅིག་ང་ཚོ་རྒྱ་གར་ཡིན་ན་ད་མཉམ་དུ་བྱིའུ་ད་ང་ཚོ་མཉམ་དུ་བྱིའུ་ལ་ཡ་བྱིའུ་ལ་ད་དེ་ཚོ་ཨིན་སྐད་བྱེད་རང་བས་ཚང་མ་སོ་སོ་སོ་སོ་བྱས་ད་འཆམ་པོ་ཡོད་དུས་ཡང་དེ་ཅིག་ད་འཆམ་པོ་ཡོད་བ་བྱས་མ་ཤེས་ད་སློབ་སྦྱོང་ངང་ལས་དུས་སོ་སོ་ཚང་མ་སོ་སོ་བྱས་བྱོས་ར་ཨ་ནི་ཅིག་ད་སོ་སོ་རང་གི་རང་རང་མགོ་ཐོན་ཡག་བྱོས་ར་འདི་ད་ཁོ་རང་ཚོ་ལ་འདི་ཨ་ད་འདི་བསམ་བློ་འདི་ཤུགས་ཤུགས་ཆེན་པོ་འདུག་ར་སློབ་ཕྲུག་ཚང་མ་ལ་འདི་བསམ་བློ་དཔེ་ཤུགས་ཆེན་པོ་འདུག་ར་སོ་སོ་རང་གི་བྱས་ཡིན་ལ་ཡ་བྱོས་ར་ད་འདི་བསམ་བློ་དཔེ་ཤུགས་ཆེན་པོ་འདུག་ཨ་ནི་འདི་ད་ཁྱད་པར་ཆེན་པོ་ཟོས་རེད་བསམ་བློ་འདུག་བེམ་ལ། ལོ་ལེ་སེ་ཨ་ནི་བྱེད་དུས་ད་ཀྱང། ད་ལྟ་ཕ་གི་ཡ Arkansas གཙུག་ལག་སློབ་གཉེར་ཁང་ནང་ལ་ཡ་སློབ་སྦྱོང་གཅིག་ནས་ཀམ་པིའུ་ཏར་གྱི་ཨིན་ཚན་རིག་ཐོག་ལ་ཡ་ཨན་གཙུག་ལག་རབ་འབྱམས་པའི་སློབ་སྦྱོང་གནང་བཞིན་པ་དེའི་ཐོག་ད་ལྟ་ཁྱེད་རང་སློབ་སྦྱོང་ཞེ་བོ་གཅིག་རྩ་བའི་རྒྱ་གར་ནང་ནས་མཐོ་རིམ་སློབ་གྲྭ་ཐོན་པ་ཞིག་རེད་དེ་ཡིན་ནའི་ད་དུང་འདི་ནང་སྦྱང་ཡག་ཞེ་བོ་གཅིག་ཡོད་པ་དང་ཨ་ནི་དེ་ཡག་པོ་ཞེ་བོ་སྦྱང་ཐུབ་ཀྱི་ཡོད་པའི་ལོ་རྒྱུས་གསུངས་སོང། ཡིན་དུས་ཁྱེད་རང་དེ་འདྲས་སྦྱང་བསྡད་དུས་ད་ལྟ་ཁྱེད་རང་བཀའ་མོལ་གནང་སྟངས་བྱས་པ་ཡིན་ན་གཅིག་གཞོན་པ་གཞན་པ་དེ་ཚོ་ལ་ཡ་གཅིག་གི། དེ་ནས་སློབ་གསོ་ཞེ་བོ་གཅིག་ལེན་ཡག་འདུག་ཨེ་འདྲས་དགོངས་ཀྱི་འདུག་བྱས་ཙང་དེ་འདྲའི་ཆ་ནས་ང་ཚོའི་གཞོན་སྐྱེས་གསན་མཁན་གཞན་པ་ཚོ་ལ་སློབ་སྦྱོང་བྱེད་སྟངས་ཐོག་ལ་ཡིན་ནའི་རེད་ཡང་ཀམ་པིའུ་ཏར་གྱི་ཚན་རིག་ཐོག་ལ་ཡང་དོ་སྣང་བྱས་པ་ཡིན་ན་ཁ་ཁ་ཤས་ཀྱི་བསམ་པ་ཡང་ཀམ་པིའུ་ཏར་ཚན་རིག་ས་དེ་ཁག་པོ་རེད་དགོངས་ཡ་འདྲ་ཡོང་གི་རེད་ཁ་ཤས་ཡང་སློབ་སྦྱོང་བྱེད་འདོད་ཡོད་ན་ག་འདྲས་བྱེད་དགོས་ཡིན་ན་བསམ་ཡ་འདྲ་གཞི་རིམ་སློབ་གྲྭའི་ནང་འགྲོ་དུས་ནས་ཡང་སློབ་ཚན་ལེན་ཕྱོགས་ལ་ཁྱད་པར་ཡོད་ན་མེད་ན་བསམ་ཡ་འདྲས་ཡོང་གི་རེད་ཅེས་ས་དེ་ཚོའི་ཐོག་ལ་ཁྱེད་རང་ག་རེ་གསུང་འདོད་འདུག་གས། ལེ་ལོ་ཟེར་མ་ལ་འདི་དེའི་དྲི་བ་དེ་དཔེ་ཡག་པོ་འདུག་ད་ང་རང་ཡང་འདི་སྐོར་ནས་ཤེས་འདོད་ཆེན་པོ་ཞིག་ཡོད་ཨ་ནི། ད་ང་ཚོ་སྔོན་མ་སློབ་གྲྭ་སློབ་གྲྭ་ཡོད་དུས་ནས་ང་རང་ཡེ་ནས་བསམ་བློ་དེ་རང་ཡོད་སྤྱིར་བཏང་ནས་ང་ཚོ་ད་བོད་པ་སྤྱི་ཚོགས་ནང་ལ་ད་ང་ཚོ་གློག་ཀླད་ཀྱི Computer དེ་ཞི་ར་ད་དར་སོ་ཤུགས་ཆེན་པོ་མེད་བ་ཞིག་རེད་སློབ་གྲྭ་དེ་ཚོ་ལ་ཨ་ནི་ཅིག་ད་ད་འདི་ད་ཁག་པོ་རེད་ད་ཅི་དེ་ཁག་པོ་ཡོད་རེད་ད་འདི་འདྲ་ཅིག་ད་བསམ་བློ་འདི་འདྲ་ཤུགས་ཆེན་པོ་ཞིག་ཡོད་རེད་ད་འདི་ངའི་ཡོད་ཤུགས་ད་ག་ལ་བ་ད་དངོས་གནས་དཔེ་མ་སྲིད་པའི་ཁག་པོ་དེ་འདྲས་ད་ང་ཚོ་བེད་ཀྱི་མ་ཡོད་དུས་དེ་འདྲས་ད་མར་བཞག་ག། ནོ། ང་ཚོའི་བོད་ཕྱི་མ་བོད་འདི་ནས་མར་ཤ་ནི། ད་སོ་སོ་ཅིག་ཆགས་གཞི་རོ་ཅིག་ཡག་པོ་ཞིག་བསྟན་ར་སོ་ཆགས་གཞི་ཅིག་ཡག་པོ་ཞིག་བསྟན་ད་ང། གལ་ཆེ་ཤོས་དེ་ད་འདི་རེད་བྱ་ད་སོ་སོ Computer དེ་ད་ནི་ངས Computer འདི་ཉལ་ངས་ལ་ལ་འགྲོ། མང་པོ་པའི་དེ Section ད་ང་ཚོ་སྡེ་ཚན་མང་པོ་པའི་ར་སྡེ་ཚན་དེ་ནང་ནས་ད་སོ་སོ་སོ་སོ་དོ་སྣང་ག་བ་ལ་སླེབས་ས་རེད་ང་རང་ད་དེ་ལ་ད་ང་འདི་དགའ་བོ་ཡོང་ས་རེད་ལ་ཡ་བྱོས་ར། ད་ང་རང་འགྲོ་བྱ་ཞབས་ན་ད་ད། གཅིག་དང་ང་ཚོ་ཡང་ང་ཚོ་གློག་ཀླད་ལ་དང་མི་ཡང་མི་འདུག་སྲིད་ཡང་མ་འབྲེལ་བ་བྱེད་དུས་ད་དཔེ་དམིགས་བསལ་གྱི་གཞུང་གཞུང་གི་ད་ཅིག་ཡིག་ཆ་དེ་ཡང་མ་ཅིག་བྱེད་དུས་གཅིག་ད་ཁོ་ལ་སྲུང་སྐྱོབ་ག་འདྲས་བྱེད་འོས་ཡོད་མེད་འདྲ་གཅིག་ད་དེ་འདྲའི་ལ་ད་འདི་དོ་སྣང་ཤུགས་ཆེན་པོ་འགྲོ་དེ་འདི་འདི་དོ་སྣང་ཡོད་ད་ད་དེ་དོ་སྣང་ད་དེ project འདི་ངས་བྱེད་བཞིན་པ་འགྲོ་ཡིན་ད་འདི་འདྲའི་ཡིན་དུས་ད་སོ་སོ་ཡི་ང་དེ་ལ་དོ་སྣང་ཡོང་ས་རེད་ད་ང་དེ

དང་པོ་འཚོལ་དུས་གཅིག་དང་གཅིག་མི་ལ་སྐད་ཆ་དྲིས་ན་དྲག་གི་རེད་སོ་སོ་གཅིག་འཚོལ་དུས་ད་ང་ཚོ་དེང་སང online resource དཔེ་མང་པོ་བྱས་ཨན་དེ་ཚོ་དཔེ་ཁོ་རང་རྦད་ཁོ་རང authentic དཔེ་ཡག་པོ་རེད་བ། དེ་ནས་སོ་སོ་ད་དང་པོ་ཉིད་ལ་རྦད་ཁོ་རང་ད་དེ་ནས་མ་སྦྱངས་པ་ཡིན་ན་ད་དེ་ནས་དང་པོ་ཉིད་ལ་ཅིག་འགོ་བཙུགས་ཡས་ཡོད་རེད་བ། འགོ་བཙུགས་ཡས་དེ་ད་ནས་འགོ་བཙུགས་ན་འགོ་བཙུགས་ན་དྲག་གི་རེད་ཟེར་བ། ཨེ་ནས་སོ་སོ་གྱིས་ད་ང་དེ་ལ་དོ་སྣང་ཡོང་ས་དེ་ལ་འདི་ཧ་གོ་བ་བྱས་ཨེ་འདི་ནས་ཅིག་ད་སོ་སོ་གྱིས་དེ། དོ་སྣང་བྱས་ནས་ད་དེ་ལ research བྱས་རྗེས་འདི field ཧ་གོ་དུས་ད་དེ་ལ་ང་ད་ང་དུ་ཞིབ་འཇུག་བྱས་རྗེས་ཞིབ་འཇུག་བྱས་ལ་ཨན་དེ་ནས་ད་ང་དེ་ལ་ག་འདྲ་སེ་འགྲོ་གི་འདུག་ད་ང་ག་འདྲ་སེ་འགྲོ་གི་འདུག་ཨན་དེ་ནས་འཆར་གཞི་ཡག་པོ་ཞིག་བཏིང་ན་ཨན་ནི་གཅིག་ད་ང་དེ་ལ་ཡིན་ལ་ད་ང་སོ་སོ་ད computer སློབ་ཚན་རེད་འདྲ་རེད་བྱེད་ཡིན་རེད་བསམ་ན